དེ་ཡང་ཇི་ཙམ་གཅེས་པ་དེ་ཙམ་དུ་དེ་ནི་སྡུག་བསྔལ་ལ་མི་བཟོད་པ་དེ་ཙམ་དུ་སྐྱེ་སྟེ་གཅེས་པ་ཆུང་ཆུང་བ་ན་འབྲིང་ལ་མི་བཟོད་པ་ཆེས་ཆུང་ལ་ཤིན་ཏུ་གཅེས་ན་སྡུག་བསྔལ་ཕྲ་མོ་ལ་ཡང་མི་བཟོད་པ་ཆེན་པོ་སྐྱེ་བར་སྣང་ངོ་ད་ཇི་ཙམ་ཡིན། དེ་འདི་འདྲ་བས་དེ་ནི་འོག་གར་སར་ཡོད།

ཕན་གནོད་གང་ཡང་མ་བྱས་པ་ཞིག་ཡིན་ན་དེ་སྡུག་བསྔལ་བྱུང་བ་ནི་མི་བཟོད་པ་ཡིན། མེད་དོ་དེ་ནི་སྡུག་བསྔལ་མ་བྱུང་ན་སྡུག་བསྔལ་མེད་པ་དང་དགའ་བ་ཡང་མེད་པ་དང། ཡལ་བ་དང་དུས་སུ་སྦྱོར་བ་དེ་ནི་གང་ཡང་མེད་པས་ལན་ནོ། དེ་ལྟར་བྱས་ན་ནི་སེམས་ཅན་གཉེན་དུ་བསྒོམ་པ་ནི་ཡིད་འོང་བསྐྱེད་པའི་ཆེད་དུ་ཡིན་ལ། གཉེན་གྱི་མཐར་ཐུག་ནི་ནི་མ་ཡིན་པས་དེ་ནི་མ་རབས་གོམས་པ་དང་དྲིན་དྲན་པ་དང་དྲིན་གཟོ་བ་གསུམ་ནི་ཡིད་དུ་འོང་ཞིང་གཅེས་པར་སྒྲུབ་བྱེད་ཡིན་ཏེ།

འདོད་པ་སྡུག་པ་ཕངས་པ་ཡིད་དུ་འོང་བ་མཐོང་ན་མི་མཐུན་པ་མེད་པ་ཞིག་ཡོད་ལ་ཁྱེའུ་དེ་ཡང་བྱིས་པར་གྱུར་པས་དེ་ནི་གར་བྱེད་པའི་མི་གཙང་བའི་དོང་དུ་ལྷུང་བར་གྱུར་ཏོ། དེ་ནས་ཁྱེའུ་དེ་ཡི་མ་དང། གཉེན་གྱིས་ཁྱེའུ་དེ་མི་གཙང་བའི་དོང་དུ་ལྷུང་བ་དེ་མཐོང་བ་ལ་མཐོང་ནས་ཀྱང་ཆོ་ངེ་ཆེན་པོ་འདེབས་ཤིང་མྱ་ངན་དང་སྨྲེ་སྔགས་འདོན་ཏེ་མི་གཙང་བའི་དོང་དེར་ཞུགས་ནས་ཁྱེའུ་དེ་འདོན་པར་ནི་མི་བྱེད་དོ། དེ་ནས་ཁྱེའུ་དེ་ཡི་ཕ་ཕྱོགས་དེར་སོང་སྟེ་དེ

ད་མ་དང་གཉེན་ཚོགས་ཀྱི་དེ་གི་དོན་བྱེད་པ་མ་རེད་འདུག་མྱ་ངན་བྱེད་པ་རེད་མ་གཏོགས་ཆོས་ཀྱི་དེ་ནི་དངོས་སུ་དེ་ནང་ས་དོང་ནང་མར་འཛུལ་ནས་འདོན་གྱི་ཡོད་མ་རེད་པ་འོ་དེ་མ་དང་གཉེན་ནི་སེམས་ཅན་འཁོར་བར་ལྷུང་བ་མཐོང་ནས་མྱ་ངན་དང་སྨྲེ་སྔགས་འདོན་གྱི་འདོན་པའི་ནུས་པ་མེད་པ་དེ་སུ་རེད་ཟེར་ན་ཉན་རང་དང། ད་ཉན་ཐོས་དང་རང་རྒྱལ་དེ་ཚོ་དེ་ནི་འོ་ད། དེ་ནི་སེམས་ཅན་ཐམས་ཅད་འཁོར་བ་རུ་ལྷུང་ནས་མཐོང་ནས་དེ་ལ་བས་སྡུག་བསྔལ་གནང་བ་དང་མི་བཟོད་པ་དང། གང་འདྲ་བསམ་པ་ར་བ་ཡོད་རེད་དེ་དངོས་སུ་དེ་གི་དེ་ནི་འོ་སྡུག་བསྔལ་ནི་བྲལ་ཐབས་དང། དེ་འོ་སྡུག་བསྔལ་དེ་བྲལ་ཐབས་དེ་དེ་བ་དང་དེ་འདུག་བྱེད་པ་མ་རེད་ཟེར།

དེ་ལྟར་སེམས་ཅན་སྒྲོལ་བའི་བློ་སྐྱེས་པ་ན་རང་གི་གནས་སྐབས་འདི་ལྟ་བུས་ནི་སེམས་ཅན་གཅིག་གི་དོན་ཡང་རྫོགས་པར་བྱ་བར་མི་ནུས་ལ། དེར་མ་ཟད་དགྲ་བཅོམ་པ་གཉིས་ཀྱི་གོ་འཕང་ཐོབ་ཀྱང་སེམས་ཅན་ཉུང་ཟད་རེ་དང་དེ་ཡི་དོན་ཡང། ཐར་པ་ཙམ་སྒྲུབ་པར་ནུས་ཀྱི་ཐམས་ཅད་མཁྱེན་པ་ལ་འགོད་པ་དེ་ནི་བསྒྲུབ་མི་ནུས་པས་སེམས་ཅན་མཐའ་ཡས་པ་དང། དེ་དག་གི་གནས་སྐབས་པ་དང་མཐར་ཐུག་གི་དོན་ཐམས་ཅད་རྫོགས་པར་སུ་ཞིག་གིས་ནུས་སྙམ་དུ་བསམས་པ་ན་སངས་རྒྱས་ཉག་གཅིག་ལ་དེ་ནི་ནུས་པ་དེ་ཡོད་པར་ཤེས་ནས་སེམས་ཅན་གྱི་དོན་དུ་སངས་རྒྱས།